ག་རེ་རེད་ད་དེ་དེ་ཁ་ལ་རྩྭ་ཀུ་ཤ་གཏོགས་བཅུག་བྱ་གཏོགས་ཀྱི་ཡོད་རེད་དེ་འདྲས་བྱེད་ཀྱི་ཡོད་རེད་བྱས་ཙང་ཡང་སུ་སུའི་ལུགས་དང་མ་མཐུན་པ་ཅིག་འདུག་ན་དེ་མ་རེད་ཟེར་ཆོག་མ་རེད་མི་ལ་ཆོག་གི་མ་རེད་བ།

གསུང་རྡོ་རྗེ་འབྱུང་པོ་ཡང་དེ་རེད་བྱས་ཙང་བདུད་རྩི་མགྲིན་པའི་ལམ་ནས་མྱངས་པ་ཡིན་ཙང། ངག་གི་གནས་རེད་དེ་ཡིན་ཙང་སྒོ་གསུམ་དགའ་བ་གསུམ་ལ་རོལ་ཟེར་བདུད་རྩི་མྱངས་པ་ལ་བརྟེན་ནས་ཡང་ངག་དགའ་བ་ལ་རོལ་བ་དེ་རེད། བདུད་རྩི་དྭངས་མ་དེ་སྙིང་གར་བང་ཡིད་ལ་བརྟེན་ནས་ནི། རང་སེམས་བདེ་སྟོང་དབྱེར་མེད་དུ་བཅིངས་པའི་ལྟས་དགའ་བ་སྐྱེ་བ་དང། རྣལ་འབྱོར་མ་ལ་བའི་བདེ་སྟོང་གི་མཆོད་པ་ཕུལ་བ་བྱས་པ་ཡིན་ཙང་ཐུགས་དགའ་བ་ལ་རོལ་བ་དེ་རེད།

རྒྱས་པ་གཅིག་གིས་ནི་ས་གཞི་དེ་རྒྱས་པ་གསུམ་སྟོང་བ་རེ་བཻ་ཌཱུརྱའི་ས་གཞི་སྔོ་ཏིང་ཏིང་བཅས། དག་པའི་ཞིང་གི་བཀོད་པ་ཡོངས་སུ་རྫོགས་པ་བཻ་ཌཱུརྱའི་ས་གཞི་ལ་གསེར་གྱི་མིག་མངས་རིས་སུ་བྲིས་བསྡད། མཐའ་ལ། མཐའ་ལ་པའི་རི། རིན་པོ་ཆེའི་རི། འོ་དཔག་བསམ་གྱི་ཤིང། ཁྲུས་ཀྱི་རྫིང་བུ། འོ་དེ་འདྲ་གིས་བསྐོར་བསྡད་པ། དེའི་དཀྱིལ་ལ་ཡང་པའི་དྭངས་ཤིང་གསལ་བའི་ཆུ་ཡན་ལག་བརྒྱད་པ། དེ་འདྲ་དག་པའི་ཞིང་གི། ཞིང་ཁམས་ཀྱི་བཀོད་པ་དེ་གསུམ་སྟོང།

རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ། དེ་ནས་བཅོམ་ལྡན་འདས་དཔལ་འཁོར་ལོ་སྡོམ་པ། སྐུ་མདོག་སྔོན་པོ་ཞལ་བཞི་ཕྱག་བཅུ་གཉིས་པ་ཕྱག་མཚན་རྒྱན་ལ་སོགས་པ་ཡོངས་སུ་རྫོགས་པ། མདོས་ཀྱི་ནཱ་ག་བླ་མ་འཁོར་ལོ་སྡོམ་པ་ཡབ་ཡུམ་ལ་ཨ་སར་བཱའོ་འདི་གསལ་བཏབ། རྩ་བརྒྱུད་ཀྱི་བླ་མ་ཡི་དམ་སོགས་དེ་དེ་ཡི་མཐའ་གི་བཞུགས་ཁྲི་གི་པདྨ་ཡོད་དོ། བཞུགས་ཁྲི་གི་དཀྱིལ་དེར། ཉི་མའི་གདན། ཡར་འཕར་ཡོད་རེད། གདན་ཡོད་མེད་ཀྱི་པདྨ་བག་བཅས་ཉི་མའི་གདན་འདུག་ཅེས་དང་ཟིན་བྲིས་དུ་ཡོད་རེད།

གེ་སར་ཟེར་དེ་དེ་ཐག་རིང་མིན་ཐག་ལ་གེ་སར་པའི་མེ་ཏོག་གི་འབྲུ་གུ་རེ་རེ་ཡང་རིང་བརྩེགས་དྲུག་ཅིག་ཅར་ཧྲུག་གེའི་ཡོང་མཁན་དེ་སེར་པོ་དགོ་རེ་གེ་སར་ཟེར་གི་རེད་དེ་ལ་པད་མའི་གེ་སར། ད་གེ་སར་གི་ནང་ལོགས་ཆོས་ཡོད་ཚད་ཉི་མའི་དཀྱིལ་འཁོར་དེ་ཡོད་རེད། ཉི་མའི་དཀྱིལ་འཁོར་གི་ཐོག་ལ་འཇིགས་བྱེད་དང་དུས་མཚན་བདེ་མཆོག་གི་ཞབས་གནོན་ལ་ཕྱག་བཞི་བཞི་དགོས་རེད། ལག་པ་བཞི་བཅས། རྣལ་འབྱོར་མའི་ཞབས་གནོན་དེ་ལག་པ་གཉིས་གཉིས་མ་གཏོགས་ཡོད་མ་རེད། གདན། དེའི་ཐོག་ལ་ནི་འཁོར་ལོ་སྡོམ་པ་ཡབ་ཡུམ། ཡབ་ཞལ་བཞི་ཕྱག་བཅུ་གཉིས་པ། ཡུམ་ཞལ་གཅིག་ཕྱག་གཉིས་པ་བཅས། མཚན་ཉིད་ཐམས་ཅད་ཡོངས་སུ་རྫོགས་མཛད་པ། ཉེ་འགྲམ་ནས་ལྷུན་པོ། ལྟ་བུ་ཅན་གཅིག་བཅས་དང། དེའི་འོག་གི། གེ་སར་ཡོད་ས་མཚམས་ནི་བར་བཅས་ནི། བཅས་ནས་རེ་ཡང། ཉི་མའི་གདན་གྱི་མཐའ་ལ་ཡང་གཟུངས་མའི་ཡོག་རེ་གར་བཅས་ནས་བཅས་མཐའ་རིང་མཐའ་ནི། བརྒྱུད་པའི་བླ་མ།

བྱེད། མདུན་གྱི་འདབ་མ་སྤྱི་ལ་རྡོ་རྗེ་རྣལ་འབྱོར་མ་བྱེད། རྣལ་འབྱོར་མ་གི་གཡས་གཡོན་མདུན་བསྟན་པའི་རྒྱུད་སྡེ་བཞི་ཡི་ལྷ་ཚོགས། གསང་བ་འདུས་པ་བདེ་མཆོག་འཇིགས་བྱེད་ཟེར་ཡ་འདྲ་པོ་དང། དུས་འཁོར་དང། ཀྱེ་རྡོར་དང། གདན་བཞི་དང་མ་ཧཱ་མ་ཡ་ཟེར་ཡ་འདྲ་པོ་དང། བའི་བླ་མེད་དང་དེའི་འོག་ལ་དེ་ནས་ཀུན་རིག་ལ་སོགས་པ་རྣལ་འབྱོར་རྒྱུད་དང། ཐུགས། རྣམ་སྣང་མངོན་བྱང་ལ་སོགས་པ།

ལམ་ཟེར་གྱི་ཟེར་གྱི་ཡོག་རེད། དེ་འབལ། ལྷ་མི་ལྷ་ནི་ཟེར་གྱི། ཚོད་དྲི་ཅན་མི་འདྲ་དེ་ཡུལ་སྐད་རེད། དེ་ཧ་གོ་གི་མི་འདུག། ངོ་དབྱེ་དབང་པས་དབྱེ་བ་ངང་གིས་ལས་ཀའི། སྒྲོལ་མའི་ཁྲིད་ནང་ལ་ཡོང། ངམ་སེ་ལིའི་རྩིག་པ་ཟེར་བ་པིང། དེ་མ་རེད་ཟེར་ཆོག་ཆོག་མ་རེད། གོ་ཨེ། གོ་རྒྱུ་རྩ་ཆེན་འདུག། ཨ་པོ་ཏི་གངྒ་ལོ་པས་རང་སྒྲ་སྒྲོག་པ། གངྒ་ལོ་ཤུག་གུ་གངྒ་ལོ་མི་རོས་ཡིན་པ་དེང་ཤོག་མང་པོ།

ཐུབ་དབང་དབང་གི་ཐུགས་ཀ་ལ་འཇམ། རྗེ་རིན་པོ་ཆེ་རྗེ་རིན་པོ་ཆེའི་ཐུགས་ཀ་ལ་འཇམ་དཔལ་བྱེད་མཁན་འདུག། རྗེ་རིན་པོ་ཆེ་དབུ་ཐོད་ལ་འཇམ་པའི་དབྱངས་བྱེད་ཡ་འདུག་དེ་འདྲ་མ་འདྲ་མ་འདྲ་མི་སྔ་སྦས་བཞག་ཡོད་པ་ཁ་ཤས་ལ་དེ་འདྲ་ཡོང་གི་འདུག་བ། ད་གང་ལྟར་ཡིན་མིན་འཇམ་པའི་དབྱངས་དེ་རྗེ་རིན་པོ་ཆེའི་སྤྲུལ་གཞི་རེད་རྡོ་རྗེ་རྗེ་དང་གངྒཱ་ལོག་གི། ཕྱོགས་གཅིག་གཉིས་སུ་ནི་སོ་སོར་རྟོག་པའི་ཤེས་རབ་ཀྱི་རྩ་བ་དེ་རེད། ང་རང་ཚོས་སོ་སོར་རྟོག་པའི་ཤེས་རབ་ལ་བརྟེན་ནས་སངས་རྒྱས་དགོས་པའི་གཅིག་ཡིན་དུས་འཇམ་པའི་དབྱངས་དེ་ཞེ་དྲག་གི་རྩ་ཆེན་པོ་གཅིག་གོ།

ཨོ་ད་ཅཱ་བི་སེ་དང་ལུ་ཐེ་རེད། ད་སིང་ངེ་སིང་གི་ཐག་རིང་ཐག་ལ་བ་དཔའ་བོ་མཁའ་འགྲོ། དཔའ་བོ་མཁའ་འགྲོ་དུ་གོ་གོ་ཡོད་ཀྱི་རེད། འདབ་མ་བཞི་ཐོག་ལ་དཔའ་བོ་མཁའ་འགྲོ་ཡེད་གི་ཡོད་མ་རེད། ཡོང་གི་ཡོད་མ་རེད། པད་མའི་བཀའ་སྡོད་དེ་པད་མའི་ཐག་རིང་ཐག་ནས་རེད། དེ། ཐག་ལ་བ་བཀའ་སྡོད་ཆོས་སྐྱོང་ཚོ། བཀའ་སྡོད་ཀྱི་ཡང་མདུན་དུ་གཙོ་བོ་དེ་དུར་ཁྲོད་བདག་པོ་བྱེད་དགོས་ཡ་གཅིག། རྣལ་འབྱོར་མའི་བཀའ་སྲུང་དུར་ཁྲོད་བདག་མོ།

མགོན་པོ་བྱ་རོག་ཟེར་བ་རེད། བྱ་རོག་ཐོག་མར་བཏུལ་བའི་སྐབས་དུས་བདེ་མཆོག་དཀྱིལ་འཁོར་དུ་བཅུག་ནས་དམ་ལ་བཞག་པ་རེད། བདེ་མཆོག་དཀྱིལ་འཁོར་ནས་ཡར་ཞུགས་དུས་མེ་ཏོག་ཕུལ་བའི་སྐབས་དུས་མེ་ཏོག་དེ་དུག་སེལ་ཕུལ་ནས་བཛྲ་ཧོ་ཟེར་ཕུལ་དུས། པྲ་ཏཱིཙྪ་བཛྲ་ཧོ་ཟེར་མེ་ཏོག་ཕུལ་དུས་མེ་ཏོག་དེ་ཤར་སྒོ་ཁྭ་གདོང་མ་མགོ་ལ་ཕོག་པ་རེད། ཙང་ཁྭ་གདོང་མ་མགོ་ལ་ཕོག་ཙང་ཁོ་ལ་མིང་བྱ་རོག་བཏགས་པ་རེད། ཁྭ་གདོང་མ་གདོང་བྱ་རོག་རེད་པ། མགོན་པོ་བྱ་རོག་ཟེར་གྱི་རེད།

གྲོལ་བྱེད་ཀྱི་ལམ་གང་ཡང་ཡོད་རེད། དེ་བས་ན་ནི་མགོན་པོ་ཕྱག་དྲུག་པ་དེ། བའི་སྤྱི་བཅོས་ཀྱི་དབང་དུ་བྱས་ནས། ཐ་མལ་པ་འདི་ལས་ཕྱེ་ནས་བཏུས་པའི་གཟུགས་ལྟར་བུ་རྩ་ནས་ཡོད་མ་རེད། སྤྱན་རས་གཟིགས་ཀྱི་རྣམ་འཕྲུལ་རང་རེད། མགོན་པོ་གུར་དེ། ནི་ཡིན་མིན་དྲང་དོན། བསིལ་བའི་ཚལ་ལ་གྲུབ་ཆེན་གཅིག་གིས་དགོངས་བརྒྱ་བཟླས་མཁན་གཅིག། ཨ་ནི་ཚོར་བ་དེ་ཁ་པོ་ཡིན་ཙང་མི་ཤ་ཏོག་ཏོག་ཚོས་ནི།

ཨ་ནི་དེ་ཕེབས་ཡོང་དུས་ག་རེ་འདུག་ལྟ་དུས། མགོན་པོ་ཕྱག་དྲུག་པ། ཙན་དན་རྐང་གཅིག་འོག་ལ་ཕེབས་ཏེ་རིགས་ཀྱི་བུ་ཁྱོད་ངེད་ཀྱི་སྒྲུབ་ཐབས་སྒྲུབ་ཐབས་ཟུངས་ཤིག་གསུངས། ཨ་ནི་སྒྲུབ་ཐབས་དེ་ནས་ཞུས། ཨོ་ད་དེ་ནས་ཚུར་བྱུང་ཡོད་རེད། དེ་ནས་ཤ་བ་རི་དབང་ཕྱུག་གི་རྗེས་སུ་མི་ཏྲི་པ་བྱུང་ཡོད་འདུག། མི་ཏྲི་པ་ཆེན་པོས་གྲུབ་ཆེན་ར་ཧུ་ལ་ཆེན་པོ་ལ་བཏང། བོད་ཀྱི་མཁས་གྲུབ་ཁྱུང་པོ་རྣལ་འབྱོར་རྒྱ་གར་ལ་ཕེབས་ནས་ཤ་བ་རི་ཞལ་ལ་གཏུགས། ཚ་གསུངས། ཤ་བ་རི་ཞལ་ལ་གཏུགས། ཚར་གསུམ་ཡིན་ནི་གཉིས་ཡིན་ནི་གཅིག།

ཡང་ཡག་རེད། རྒྱ་གར་ནས་ནངས་ཉི་མ་ཤར་དུས་ཡོང་བ་ཡིན་ཟེར་བོད་ས་རོང་དོག་པོ་ཡིན་ཙང་ང་ནམ་ལངས་དུས་སླེབས་ཤག་གསུངས་བོད་དེ་ནམ་ལངས་ཁག་ཡོག་འདྲ། དེ་འདྲ་གསུངས་ཡོག་རེད། ཨ་ནི་ང་ཐག་རིང་པོ་དུ་ཡོང་ཡིན་ང་རླུང་འཕར་ཤག་ཟེར། ང་ཁྲག་རྒྱས་ཤག་ཟེར། ང་གཏར་ཁ་བྱེད་དགོས་འདུག་ཟེར། ཨ་ནི་སྨན་པ་སྐད་གཏོང་གཏར་ཁ་བྱེད་ཟེར། ཁྱོད་ཚོ་སྨན་པའི་གཏར་ཁ་དེ་ང་ལ་ཡོང་མི་འདུག་ཟེར་ང་རའི་གཏར་ཁ་ང་རས་བྱེད་ཀྱི་ཡིན་ཟེར་ཡར་ནམ་མཁའ་ལ་སྐྱིལ་ཀྲུང་བྱས།

དེ་ནས་བཞེངས་ནས་མགོན་པོའི་ཆོས་སྐོར་ལྷག་མ་དེ་བཞིན་གནང་བ་རེད། གསང་གྲུབ་ཆེན་ར་ཧུ་ལ་ཆེན་པོའི་ཞལ་དུ་དབང་བསྩལ་བ་དེ་རེད་དེང་སང། ད་ར་ཧུ་ལ་ནས་མཁས་གྲུབ་ཁྱུང་པོ་རྣལ་འབྱོར། ཁོ་རང་རེད་པ། མཉམ་མེད་རིན་ཆེན་བརྩོན་འགྲུས། དབོན་སྟོན་སྐྱེར་སྒང་པ་ཆེན་པོ། གཉན་སྟོན་སྦས་པའི་རྣལ་འབྱོར། ཨ་ཐར་དུ་གཙུག་ལག་པའི། ཤངས་པ། རིན་ཆེན་རྣམ་བདུན་ཟེར། ཤངས་པ་བཀའ་བརྒྱུད་ཀྱི་ནང་ནས་བླ་མ་ཁྱད་དུ་འཕགས་པ་ཤ་སྟག་ཅིག་གི་བདུན་བཞུགས་ཡོད།

རང་གི་མཐའ་ལ་བཻ་ཌཱུ་རྱ་གི་ས་གཞིའི་ཐོག་ལ་སེམས་ཅན་ཐམས་ཅད་གསལ་བཏབ། སྐྱབས་སུ་འགྲོ་མཁན། ད་ལྟ་གི་ངས་བཤད་ཡ་ནང་བཞིན། མི་རྟག་ལས་ནི་སྡུག་བསྔལ། སྡུག་བསྔལ་ལས་ནི་བདག་མེད་གསུང་གསལ་འགྲོ་བ་རེད། ད་རང་དང་སེམས་ཅན་ཐམས་ཅད་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ལ་ཐུག་གི་བར་དུ། ཁམས་གསུམ་འཁོར་བ་འདི་ན་སྡུག་བསྔལ་འདི་མ་མྱོང་ཟེར་ཡ་གཅིག་ཀྱང་མེད། སྡུག་བསྔལ་མྱོང་བ་ལ་ཐེངས་མ་ཚར་གཅིག་གཉིས་མ་ཡིན་པར་གྲངས་ཀ་བརྩི་ཡ་རྩ་བ་ཉིད་ནས་མེད་པ་དེ་འདྲ་གཅིག་མྱོང་ཚར་རེད། ད་རུང་ཡིན་ན་སྡུག་བསྔལ་འདི་ག་ཚོད་མྱོང་ནས་ཚར་གི་རེད་ཟེར་ཡ་གི་ཚོད་སུ་གཅིག་ལ་མེད།

དད་པ་དང་འཇིགས་པ་གཉིས་གོ་དགོས་པ། དེའི་སྒང་ལ་ཐེག་པ་ཆེན་པོའི་སྐྱབས་འགྲོ་དེ་ལ་རྒྱུ་བརྩེ་བ་དགོས་པ་རེད་སེམས་ཅན་རྣམས་སྡུག་བསྔལ་གྱིས་མནར་བ་དེ་ལ་སྲིད་ཞི་ད་སྲིད་ཞིའི་འཇིགས་པས་མནར་བ་དེ་ལ་སྙིང་རྗེ་བ་ཅིག་སྙིང་རྗེ་དགོས་རེད་གསུངས་བྱས། ད་ནི། དེ་གསུམ་གྱིས་ཀུན་ནས་བསླངས་ཏེ་ཨ་ནི་བས། ག་རེ་བྱས་ན་ད་བླ་མ་དཀོན་མཆོག་རང་གིས་མཁྱེན། དེ་མ་གཏོགས་སྐྱབས་རེ་ས་གཞན་ན་མེད་བསམ་བློ་ཐག་བཅད་ནས། ད་རང་ལ་རང་དབང་མེད་པར་དཀོན་མཆོག་རང་ལ་བློས་བཀལ་ནས།

དེ་ཨ་མ་ཞིང་ཁ་ནང་ལ་ཞིང་ལས་བྱས་ཏེ་བོང་བུ་ཡུན་རིང་པོ་འདེད་ཐུག་མ་ར་བུག་ཆུ་འཇོ་སྙོག་བིས་འདིར་ཡོང་ཉེན་འདི་རུ་ཡོད་རེད། པ་རུའུ་ཅི་ལ་སྐད་རྒྱག་ཡིན་ནམ་ཨ་མ་ཨོ་ཨ་མ་ལ་སྐད་རྒྱག། ད་ང་ཡོང་གི་ཡིན་འོ་བྱས་པ་རེད་མ་ཡོང་འོ་སུ་ནས་ཨ་ཡ་ང་ཡོང་གི་ཡིན་འོ་ང་པའི་སྐུ་མ་བསྐོ་བ་མི་འདུག་འོ་བྱས་པ་རེད། འོ་དེ་འདྲ་མི་ཉན་ཟེར་སྐྱབས་འགྲོ་དཀོན་མཆོག་ལ་བློས་བཀལ་བཏང་སྟེ། དེ་འདྲ་བྱས་ན་སྐྱབས་འགྲོ་དེ་དེ་འདྲ་བྱེད་ལས་མི་ཡོང།

དེ་བཞིན་དུ་དཀོན་མཆོག་གིས་བྱེད་ཟེར་མ་བྱས་མ་བྱེད་ཟེར་ཟེར་བྱས་དེ་ཙང་དཀོན་མཆོག་མཉེས་པོ་ད་ཡོང་རྒྱུ་ཁག་པོ་རེད་བ། རེད་དེ་ནས་གསལ་ད་དུས་མཉེས་པོ་ཞེ་དྲག་ཡོད་པའི་བས་བསམ་དོ། ད་ད་རེས་སྤྱང་གྲུང་བྱས་དུས་མཉེས་པོ་ཡོག་རེད་མཉེས་ཐག་ཆོད་ཡོག་རེད། དཔེར་ན། ཨ་མ་གཅིག་ལ་སྤུ་གུ་གཤིས་ཀ་ངན་པ་ཞིག་བྱས་བུ་གཅིག་ལས་མེད་ན། ཁོ་ཨ་མ་ཡིན་ཙང་སྤུ་གུ་ཚོའི་ཤ་ཚ་ཞེ་དྲག་ཡོག་རེད་དང་ཤ་ཚ་ཆེན་པོ་ཡོག་རེད།

མདུན་གྱི་བླ་མ་འཁོར་ལོ་སྡོམ་པ་ཡབ་ཡུམ་ལ་རྩ་བརྒྱུད་ཀྱི་བླ་མ་ཡི་དམ་སངས་རྒྱས་བྱང་སེམས་བཀའ་སྡོད་སྲུང་མའི་ཚོགས་ཀྱིས་བསྐོར་ནས་བཞུགས་པར་གྱུར་ཚོགས་ཁྲ་ལམ་གསལ་བཏབ། དོན་དག་རང་གི་ཁ་ནས་བླ་མ་ག་དུས་ལབ་ཞིག་བྱུང་ན། བླ་མ་ཁ་ནས་ཐོན་པ་དང་རང་གི་རྩ་བའི་བླ་མ་དྲིན་ཆེན་སུ་ཡིན་ནམ། སུ་ལ་གཙོ་བོ་བྱེད་ཀྱི་ཕན་ཐོགས་ཆེ་བའི་རྩ་བའི་བླ་མ་སེམས་ལྷང་ལྷང་དྲན་ཐུབ་པ་ཡིན་དགོས་ཟེར་བ་དེ། རྩ་བའི་བླ་མ་དེ་མ་དྲན་པ་བྱས། ཤ་ཁོག་ནང་ལ་ལས། དད་པ་མ་བསྒོམས། ད་ནི་ཕ་གི་བླ་མ་བརྒྱ་སྟོང་བཏོན་དེ་ནས་འགྲིག་གི་ཡོད་པ་བཤེས་གཉེན་བསྟེན་ཚུལ་གྱི་གནད་འགག་དེ་བཤེས་གཉེན་གཅིག་ཡིན་ན་བྱེད་དགོས་རེད་བྱས་པའི་བསླབ་བྱ་རེད་བ་དེ་ལ་བླ་མ་ཁ་ནས་ཐོན་བར་དུ་རྩ་བའི་བླ་མ་དྲན་ཐུབ་པ་ཅིག་དགོས། མདུན་གྱི་ནམ་མཁར། བླ་མ་འཁོར་ལོ་སྡོམ་པ་ཡབ་ཡུམ་ཡེ་ཡོངས་སུ་དེ་བླ་མ་འཁོར་ལོ་སྡོམ་པ་ཟེར་རང་གི་བླ་མ་དེ་འཁོར་ལོ་སྡོམ་པའི་རྣམ་པ་ཅན་ཡིན་པ། ཡི་དམ་གཙོ་བོ་དེ་བཞིན་གསལ་བཏབ་ནས་བླ་མ་དང་གཅིག་པ་ཡིན་པ་མ་གཏོགས་ཁག་ཁག་གསལ་བཏབ་ཡང་ཡོད་མ་གཏོགས་འོ་དེ་རེད།

ད་དང་འགྲོ་བ་ན་གའི་ཐ་དང་མྱང་སྲིབ་ན་གའི་ཐ་ཡང་གཟི་བྱིན་ལ་ཐ་ཡོད་ན་ག་ལ་ཐ་ཡོད་མ་རེད། ན་གའི་ཁམས་ཀྱི་རྗེས་སུ་བཟུང་བ་ཡིན་ཙང་ན་ག་རྒྱ་ཆེ་གི་རེད་གཟི་བྱིན་ཆུང་གི་རེད་ཟེར་མི་ཐུབ། གཟི་བྱིན་མང་གི་རེད་ན་ག་ཆུང་གི་རེད་ཟེར་མི་ཐུབ། ན་ག་དང་གཟི་བྱིན་མཉམ་པ་རང་ལ་ཆ་བཞག་ནི་མ་གཏོགས་ཐ་སུས་ཀྱང་ཐ་ཆོད་ཐུབ་བ་མ་རེད། བྱས་ན་ན་གའི་ཐ་དང་མཉམ་པའི་གཟིམ་ཅན། གཟིམ་ཅན་གཟི་བའི་སེམས་ཡོད་ངེས་ཚང་མ་ལ་གཟི་བ་རེད། སེམས་དང་ལྡན་པ་ཡིན་ཙང་གཟིམ་ཅན། དམ་བཅས། དུས་འདི་ནས་བཟུང་སྟེ་ཉི་མ་ད་རི་ནས་བཟུང་སྟེ་ད།

ཡང་ན། མོ་ན་ཡ་ཡོན་ནའི་ཆེ་རུ་སི་ཡོ་ཡོ་དང་ཡང་རུ་ཏི། ལྷ་དེ་ཡོ་རོ་མོ་ན་ཡ་ཀི་ཀུ་ལ་རུ་ལ། རུ་ཏི་ར་སི་ཡ་ཏི། ཧོ་རེ་རུ་ཏི་ར་སི་ཇི་ཡོ་མ་རུ་ཏ་རི། ཀ་རུ་ན་ཀ་རུ་ན་སྙིང་རྗེ་ཆེན་པོ་ལ་ཟེར་གྱི་ཡོད་རེད། མ་ཀ་རུ་ན་ཀ་ཡ་ཟེར། སྙིང་རྗེ་ཆེན་པོ། ཡོན་ཏན་ཆེན་པོ་སྙིང་རྗེ་ཆེན་པོ་ཞིག་ལ་ཟེར་ཡོད་རེད། བླ་མ་ཡོན་ཏན་ཡོད་པ་ཡིན་སྙིང་རྗེ་ཤ་ཚ་མེད་མཁན་དེ་ལ་ཡག་པོ་ཡོད་མ་རེད།

རྗེས་ཀྱི་འབྲལ་མེད་རྗེས་སུ་འཛིན་པར་ཤོག་ཟེར་བ་དེ་ཡིན་རྒྱུ། བཤེས་གཉེན་བསྟེན་ཚུལ་གྱི་སྨོན་ལམ་རེད། མདོ་སྔགས་ག་པ་ག་ས་འཇུག་ན་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་ཞིག་མ་བྱས་ན་འགྲོ་ས་སྒོ་ཐེམ་པ་འགོམ་ཐུབ་ཡོད་མ་རེད། རྩ་བ་རྩ་བ་དེར་ཐུག་བསྡད་ཡོད་རེད། བྱས་ཙང། འོ་ཡ་ད་སྨོན་ལམ་དང་བསྔོ་བ་གཉིས་ཀྱི་ཁྱད་པར་ག་རེ་རེད་ཟེར་ན། བསྔོ་རྒྱུ་གི་དགེ་རྩ་གཅིག་དགོས་ད་རེས་དགེ་བ་ཞིག་བསགས། ད་ངས་དགེ་བ་འདི་གི་རྒྱུ་ནི་འབྲས་བུ་འདི་འདྲ་གཅིག་ལ་གྱུར་ཅིག་ཡིན་ཟེར་བསྔོས་ན་བསྔོ་བ་རེད། དགེ་བ་མ་བསགས་པ་ཅིག་ལ་མ་འོངས་པ་ན་འདི་འདྲ་ཅིག་ཡོང་ཤོག་ཟེར་སྨོན་ལམ་བརྒྱབ་ན་བསྔོ་བ་མིན་པའི་སྨོན་ལམ་རེད། བསྔོ་བ་ཡིན་ན་སྨོན་ལམ་ཡིན་པས་ཁྱབ་སྨོན་ལམ་ཡིན་ན་བསྔོ་བ་ཡིན་པས་མ་ཁྱབ་ཟེར་བ་རེད། བསྔོ་ཟེར་ཡ་དེ་བས་དགེ་རྩ་ཅིག་ལ་དམིགས་བྱས་ནས་འོ་དེ་འདི་འདྲ་གི་རྒྱུ་ལ་འགྲོ་བ་ཤོག་ཟེར་བསྔོ་དགོས་རེད། ང་རང་ཚོ་དགེ་བ་དཔེ་ཆེན་པོ་བསགས་ནས་བསྔོ་ས་དེ་བས་རྫོགས་པའི་བྱང་ཆུབ་ལ་བསྔོ་ན་དྲག། དེ་འདྲ་ཡག་པོ་མ་བསྔོ་ན་བསྔོ་བ་གཞན་པ་ཅིག་ལ་གཏོང་བྱས་ན་དགེ་རྩ་འཕྲོ་བརླག་འགྲོ་གི་རེད།

དེ་དག་ངོ་བ་གི། ཨ་ཁོ་བ་དོ་བ་ཡོད་རེད་ལམ་ག་ཤེད་གི་བས་རྒྱ་གར་དེ་འདྲ་བྱུང་ཡོད་རེད་དགེ་སློང་ལྔ་བརྒྱ་སྐད་བཏང་ནས་གུང་ཚིགས་སྤྲད་སྦྱིན་བདག་ཞིག་ཨ་སུད་སི་བུས་ཚ་དེ་ཙང་ལང་སང་བྲེལ་ཞུགས་ཐད་ཡོང་ནས་ཁོ་རང་མོ་ལ་ངས་ད་རིང་ཁ་ལག་སྤྲད་ས་དགེ་སློང་ལྔ་བརྒྱ་པོ་དེ་སྐྱེ་བ་ཆ་ངའི་རྨོན་གླང་ལ་སྐྱེ་བར་ཤོག་ཞེས་ཁོ་རང་རྨོན་པ་བརྗོད་གླང་གོག་ལ་སྐྱེ་བར་ཤོག་ཅེས་པ་རེད། དེ་ཙང་སྨོན་ལམ་ལོག་པ་བཏབ་པ་རེད་ད་དེ་འདྲ་བྱུང་བ་ཡིན་དུས་ཨ་ན་སངས་རྒྱས་ཀྱིས་བསྔོ་བ་ངན་པ་བཟློག་པའི་ཆེད་དུ་ཁ་ལག་ཟ་དུས་སྦྱིན་པ་རེ་འདོན་དགོས་ཤོག་ལ།

དེ་ཚོ་མཁྱེན་དགོས་རེད། དགེ་སློང་ཚོ་གིས། དགེ་བཤེས་ཚོ་གིས་མཁྱེན་དགོས་རེད། ལག་ལེན་ལ་བསྟར་དགོས་རེད། རྐྱང་རྐྱང་ལ་འགྲོ་བའི་སྐོར་དུས་ལྗོན་ཤིང་གྲིབ་མ་ན་བསྡད་ན་ལྗོན་ཤིང་གི་བདག་པོའི་དོན་དུ་ཡང་འདོན་དགོས་ཡ་གཅིག་ཡོད་རེད། ཆུ་ཁ་ལ་འགྲོ་ཆུ་ཀླུང་བཅད་པ་ཡིན་ན་གཅིག་འདོན་དགོས་ཡ་ཡོད་རེད། སྦྱིན་བདག་ནང་ལ་འགྲོ་ཁ་ལག་བཟས་པ་ཡིན་ན་ཡང་གཅིག་འདོན་དགོས་ཡ་ཡོད་རེད། མི་ཚང་ནང་ལ་ཞག་པོ་ལུས་ནས་ཁྱིམ་ནང་ཞག་པོ་གཅིག་བསྡད་དགོས་ན་རྒྱུན་ཆགས་གསུམ་པ་འདོན་དགོས་རེད། རྒྱུན་ཆགས་གསུམ་པ་དེ་ལ་ཐོག་མ་ཕྱག་འཚལ་བ་བར་མདོ་འདོན་པ་དེ་ལ། དེང་སང་གསོ་སྦྱོང་གི་སྔོན་འགྲོ་རྒྱུན་ཆགས་གསུམ་ཡོག་དང་དེ་རང་ཨ་གོ་ཡང་མདོ་འདོན་དང་བྱ་ཚེ་གང་གའི་ཨ་ཆོ། ད་དེ་ཚོ་སྤྱོད་པ་ཅན་གཅིག་ཤེས་པ་གཅིག་དང་ལག་ལེན་ལ་ཐེབས་པ་བྱུང་ན་རང་ལ་ཕན་པ་མི་ལ་ཕན་པ། དེ་མེད་ན་འདི་བར་དུ་སེང་གི་དཀའ་ལས་ཁག། དམ་བཅའ་བཞག་ཚར་ནས་ཚར་བཅད་གཡུག། དཔལ་གྱི་ཤན་ཚད་པོ་དེ་ལག་ལེན་ལ་མ་ཕན་པ། དེ་འདྲ་བྱེད་ན་འགན་ཡོད་མ་རེད། འོང་ཡང། ཨང།

རྒྱལ་བའི་ཡུམ་མཆོག་མཁའ་སྤྱོད་དབང་མོ་དགེ་བྷེ་སྨིན་བྱེད་བསྐྱེད་རིམ་དང་གྲོལ་བྱེད་རྫོགས་རིམ་དེ་ངས་བས་གང་ཤེས་ཤེས་བསྒོམས་པ་ཡིན། དེ་ནས་བསྒོམས་པས། ཡང་དེ་ནས། ཚུལ་བཞིན་བསྒོམས་པ་ཡིས། དེ་ལྟར་སྨིན་གྲོལ། ལམ་ཚུལ་བཞིན་བསྒོམས་པ། དགེ་བ་དེ་བསྒོམས་པ་དེ་ལ་བརྟེན་ནས་དངོས་གྲུབ་ཐམས་ཅད་འབྱུང་བའི་གནས། ལམ་གྱི་རྩ་བ། བའི་དངོས་གྲུབ་ཀྱི་འབྱུང་གནས། ཐེག་པ་མཆོག་གི་དགེ་བའི་བཤེས་གཉེན་གྱིས་ཚེ་རབས་ཐམས་ཅད་དུ་འབྲལ་མེད་རྗེས་སུ་འཛིན་པར་ཤོག་སོ་སྐྱོ་བཤེས་གཉེན་དེ་ཚོས་མ་སངས་རྒྱས་བར། བཞིན་འབྲལ་མེད་རྗེས་སུ་འཛིན་པར་ཤོག། ད་དལ་འབྱོར་གྲུ་ཆེན་མི་རྟག་དྲན་པ་ནས་མར་དལ་འབྱོར་དང་མི་རྟག་པ་དང། ནི། སྐྱབས་འགྲོ་ཚོ་ནས་མར་བཅས་ཨ་ནི་ལམ་རིམ་གྱི་མ་འོངས་ཐེངས་མང་ཡོད་རེད། ཨོ་ཐུག་སི་ཉི་ཙང་དུ་ཀོང་སི་ཤུ་ལག་བཅས་མགོ་བཙུགས། སང་ཉིན་དྲི་མ་ཞུ་རྒྱུ་བཅས། ད་ཞེ་དྲག་ཞེ་དྲག་བཀག་བཞག་ནས་འགྲིག་གི་མ་རེད་ཡང་ཕྱག་ལས་འགྲོ་ཡི་ཡོད་འགྲོ། ཞེ་དྲག་འགོར་གྱི་མ་རེད་འདི། ང་ཚོ། རྩ་བ་དེ་ལ་ལུང་གཅིག་འདོན་དགོས་རེད་ད་ངས་ལུང་གཅིག་འདོན་གི་ཡིན་དེ་ནི།

དེའི་མདུན་དུ་བརྒྱུད་པའི་བླ་མ་ཐམས་ཅད་སངས་རྒྱས་ཆོས་རྡོ་རྗེ་ཆོས་ཨང་དཔའ་བོ་རྡོ་རྗེ་ཆོས་རྣམ་པ་ཅན་བྱས་ནས། འང་ཉི་མའི་དཀྱིལ་འཁོར་གྱི་ཐག་རིང་ཐག་ནས། ཐག་ལ་གསལ་བཏབ་རྒྱུ་རེད། འང་དེ་ནས། པད་མ་འདབ་མ་བཞི་ཡོད་ས་ཀྱི། མདུན་གྱི་འདབ་མ་ལ། རྣལ་འབྱོར་མ་ལ། ཡི་དམ་གྱིས་བསྐོར་བ། གཡས་ཀྱི་འདབ་མ་ལ། ཤཱཀྱ་ཐུབ་པ་ལ་སངས་རྒྱས་ཀྱིས་བསྐོར་བ། རྒྱབ་ཀྱི་འདབ་མ་ལ་ཆོས་དཀོན་མཆོག་ལུང་གི་པུ་སྟི་རྣམ་པ་ཅན་དུ་ཡོད་པ། གཡོན་གྱི་འདབ་མ་ལ། བྱང་ཆུབ་སེམས་དཔའ། འོང་བ་གང་ཡིན་རྣམས། འཇམ་པའི་དབྱངས་ལ་ཡང། ཐེག་པ་ཆེན་པོའི་དགེ་འདུན་དཀོན་མཆོག་གིས་བསྐོར། དེ་ཡི་མཐའ་སྐོར་དུ་ནི། བར་བར་དུ་བཀའ་སྡོད་སྲུང་མའི་ཚོགས་དང་བཅས་པ། བཞུགས་འགྲོ་བསམ་པ་བསྐྱེད། སྐྱབས་ཡུལ་དེ་རེད། སྐྱབས་ཡུལ་དེ་ལ་མ་གཞི་ནས་ཀུན་འདུས་ནོར་བུ་ལུགས་གསལ་བཏབ་མི་ཆོག་གསུངས་ཡོད་མ་རེད། མདོར་བསྡུ་ན་ཀུན་འདུས་ནོར་བུ་ལུགས་གཅིག་རང་བྱེད། ཀུན་འདུས་ནོར་བུ་ལུགས་གསལ་བཏབ་འོང་དུས། བླ་མ་འཁོར་ལོ་སྡོམ་པ་བཙལ་ན་རྩ་བའི་བླ་མ། སངས་རྒྱས་རྡོ་རྗེ་ཆོས། དཔའ་བོ་རྡོ་རྗེ་ཆོས་དེ་འདྲ་ཅིག་ལ་གསལ་བཏབ་ན་སྐུ་མདོག་དམར་པོ་ཞལ་གཅིག་ཕྱག་གཉིས། འོ་དེ་འདྲ་ཅིག་ལ་གསལ་བཏབ་བཞག་པ་ཡིན་ན། བློ་དག་གི་མིང་འདོགས་རྣམས་བླ་མའི་ཐུགས་ཀ་ནས་འོད་ཟེར་འཕྲོས། རྩ་བརྒྱུད་ཀྱི་བླ་མ་ཐམས་ཅད་སྤྱན་དྲངས་བླ་མ་ལ་ཐིམ། ཡང་ཡེ་འོད་ཟེར་འཕྲོས་ཡི་དམ་ཐམས་ཅད་སྤྱན་དྲངས་བླ་མ་ལ་ཐིམ། ཡང་བསྐྱར་འོད་ཟེར་འཕྲོས། སངས་རྒྱས་བྱང་སེམས་ཐམས་ཅད་སྤྱན་དྲངས་དག་སྣང་གཞན་དགའི་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་ཐམས་ཅད་སྤྱན་དྲངས།

དཔལ་ལྡན་བླ་མ་དམ་པ་རྣམས་ལ་སྐྱབས་སུ་མཆིའོ་ཟེར་དུས་དམིགས་པ་གཙོ་བོ་འཁོར་ལོ་སྡོམ་པ་དང་དེ་ཡི་མཐའ་པདྨའི་གེ་སར་གྱི་སྟེང་ནས་ཡོད་པའི་བརྒྱུད་པའི་བླ་མ་ཚོགས་བཅས་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ལ་སྐྱབས་སུ་མཆིའོ་གཡས་ཀྱི་འདབ་མ་ལ། མ་རེད་ད་མདུན་གྱི་འདབ་མ་ལ་ཡི་དམ་རྒྱུད་སྡེ་བཞི་གཡས་ཀྱི་འདབ་མ་ལ་སངས་རྒྱས། འོ་དེ་གཉིས་པོ་དེ། འོ་དེ་ནི་རྫོགས་པའི་སངས་རྒྱས་གོང་རེད།

འཛམ་བུ་གླིང་ན་གླིང་བཞི་གླིང་ཕྲན་དང་བཅས་པ་ལ་ཡོད་པའི་རྩྭ་དང་ཤིང་དང། མེ་ཏོག་དང་ནགས་ཚལ་དང་བཅས་པ་ཚང་མ་ལ་ཡང་མེ་སྲེག་རྒྱབ་ནས་ཐལ་ལ་དེ་ཕར་རྒྱ་མཚོ་ནང་བླུགས། ལོ་བརྒྱ་གི་བར་དུ་དཀྲུག་དཀྲུག་བཏང་ནས། ཨ་ནི་དེ་ནས་རྡུལ་ཕྲན་ཕྲ་མོ་གཅིག་འཁྱེར་བ་སངས་རྒྱས་ལ་ཡ་འདི་ག་བ་གི་ཐལ་ལ་རེད་རྡུལ་དེ་སྔན་མ་ག་བ་ཡོད་ཡ་རེད་ཟེར་ན་ཨ་ལོ་མ་འདི་རེད་ཤིང་ཡིན་མེ་ཏོག་ག་ཡིན་རྩ་བ་ལོ་མ་འབྲས་བུ་ག་བ་ག་གའི་ཆ་ཤས་འདི་འདྲ་ཅིག་རེད་ཟེར་བས་ལམ་སང་ད་ག་གསུང་ཆོག་ཆོག་ཡོད་དང་མཁྱེན་པའི་ཚད་དེ་འདྲ་ཅིག་ཡོད་རེད། མཁྱེན་པའི་ཚད་དེ་འདྲ་ཅིག་ཡོད་རེད། མཁྱེན་པ་ཚང་མ་ལ་མཁྱེན་པ་ལ་མ་གཟིགས་པ་མེད་མཁན། པའི་མངོན་སུམ་དུ་གཟིགས་གཟིགས་པ་ཡིན་མཁན། སྐྱུ་རུ་ར་ལག་མཐིལ་དུ་བཞག་པ་ལྟ་བུ་ཟེར། མཁྱེན་པ། ད་མཁྱེན་པ་ཡོད་རེད་དེ་བརྩེ་བ་མེད་ན་ནི། ཨ་ནི་མཁྱེན་དེ་ནི། དོན་མཛད་གི་མ་རེད་དེ་བརྩེ་བ་ནི་སངས་རྒྱས་ཀྱི་བརྩེ་བ་ལ་ང་རང་ཚོས་ཚད་བཟུང་ཐུབ་ཡ་ཡོད་མ་རེད། དབུ་མ་འཇུག་པ་ནས་གསུང་ཡག་བྱས་པ་ཡིན་ན། དུག་ཟོས་ཉེན་པའི་བུ་ལ་མ་ཡི་སྡུག་བསྔལ་མིན་གསུངས་འདུག་བ། ཁ་ཟས་དུག་དང་འདྲ་བ་ཟས། ཟས་ཡ་དེ། དུག་ཟོས་ཉེན་པའི། བུ་ལ་མ་ཡི་སྡུག་བསྔལ་བུ་གི་བས། བུ་ཡིད་དུ་འོང་བ་བུ་ཡག་པོ། ཨ་མ་གཅིག་ལ་བུ་གཅིག། བུ་བས་ཡོན་ཏན་ཆེན་པོ། ཡག་པོ་བྱེད་ཡོག་ཡིན་པ་ལ། བུ་དེ་གི་དུག་ཟས། ད་ཤི་འགྲོ་བྱེད་གི་ཡོད་ན། ཨ་ནི་ཨ་མ་ལ། བས། བརྩེ་བ་ག་ཚད་ཡོག་རེད་བས་དེ་ལ་སྙིང་རྗེ་ཤ་ཚ་ག་ཚད་ཡོག་རེད། འོ་དེ་ག་ནང་བཞིན་པའི་དུག་བཟས་ནས་པའི་ཉེན་ཁ་བྱུང་ནས་ཤི་ཁ་བླ་ཁ་གི་བུ་དེ་ལ་ཁོ་རས་མ་གིས་པའི་བརྩེ་བ་བྱས་པ་དེ་ལས་ཨ་ནི། སངས་རྒྱས་ཀྱིས་ང་རང་ཚོ་མི་གཅིག་ལ་བརྩེ་བ་དེ་འབུ་སྲིན་འདྲ་བོ་གཅིག་ད་ག་གི་འགྲོ་བ་གཅིག་ལ་བརྩེ་བ་དེ་བས་ཨོ་ད་དེ་ལས་བརྒྱ་འགྱུར་སྟོང་འགྱུར་བྱེ་བ་འབུམ་ཕྲག་གི་བས་ལས་ལྷག་པ་ཞིག་གི་ཚད་བཟུང་རྒྱུ་མེད་པ་ཞིག་ཡོད་རེད། ད་ག་ནང་བཞིན་སེམས་ཅན་ཐམས་ཅད་ལ་བརྩེ་བ་དེ་དང་འདྲ་བར་བྱེད་ཀྱི་པས་ཨ་ནི་སྐྱུར་མི་ཕོད་པ་ཅིག་ཡོད་རེད། འོན་ཡང། འཕགས་བསྟོད་ན་གསུངས་ཡོད་རེད་བ། སྐྱེ་བོ་གང་དག་རང་སྡུག་ཉིད་ཀྱང་རེས་འགའ་ཁྲོས་པས་དབང་གྱུར་ཏེ་གསོད་པ་སྲིད་མོད། སྐྱེ་བོ་གང་དག་རང་སྡུག་ཉིད་ཀྱང་ཟེར་སྐྱེ་བོ་ཚོ་ནི་རང་ལ་སྡུག་བ་རེད་ཀྱང་རང་སྡུག་བ་སྙིང་དུ་སྡུག་བ་ཡིད་དུ་འོང་བ་རང་ལས་རྩ་ཆེ་བ་ཅིག་ཡོད་མ་རེད། རང་ལས་རྩ་ཆེ་བ་ཅིག་སུ་ལ་ཡེ་ནས་ཡོད་མ་རེད། གང་འདྲ་ཅིག་དང་གདམ་ག་གཏོང་དགོས་བྱུང་ན་རང་གདམ་པ་ཅིག་རེད། རང་སྡུག་བ་ཤིན་ཏུ་སྙིང་དུ་སྡུག་བ་དག་རང་རེད་བ་དེ་ཡང་མཚམས་མཚམས་ཁོང་ཁྲོ་འདྲ་བོ་དེ་འདྲ་གི་དབང་གིས་རང་གསོད་ཡག་གི་ལས་ཀ་བྱེད་ཐུབ་གི་ཡོད་རེད་གྲི་རྒྱབ་ཐུབ་གི་ཡོད་རེད་སྐེ་བསྡམ་ཐུབ་གི་ཡོད་རེད་ཧ་ནི་ཡང་བས་རང་གདུང་བས་རང་གི་ལུས་ལ་གདུང་བ་འདྲ་བོ་དེ་འདྲ་བསྟན་ཐུབ་གི་ཡོད་རེད་ཧ་ནི་སངས་རྒྱས་གིས་ནི་བས་གཞན་པ་སེམས་ཅན་འབུ་གྲོག་མ་ཚུན་ཆད་ལ་བས་སུ་འདྲ་གཅིག་ལ་ཡིན་ནས་གསོད་རྒྱུ་ཕར་བཞག་གནོད་འགྲོ་ཡག་གཅིག་གནོད་པར་བྱོས་བས་བས་ཆ་ལས་ཆ་ཤས་ཙམ་བྱས་བས།

དམྱལ་བ་ནས་ཡར་འདྲེན་པ་འདྲ་བོ་དང། དེ་འདྲ་ཡིན་ནས་ཁོའི་རྒྱབ་ལོགས་དེ་ལ་མེད་དགོས་པར་འདུག་སྟེ་མཐའ་གཏུགས་འགྲོ་ན་ད་སངས་རྒྱས་ཀྱི་གོ་འཕང་ལ་འགོད་ཡག་ཞིག་ཡོད་རེད། སངས་རྒྱས་ཀྱི་བའི་ཆེ་ཐང་ལྷོག་ཏུ་ཅིག་བཀའ་སྩལ་གྱི་ཡོད་ནས། ཁ་ཤས་ཁོ་ལ་ཆོས་གསུངས་པ་སྣོད་མ་རུང་བ་བྱས་ནས་བའི་ཁ་ཤས་གོ་ལོག་ཅིག་གསུང་གི་ཡོད་ནས་ཁོ་རང་གི་བསམ་པ་དང་མཚུངས་པ་བྱེད་ཀྱི་གསུང་གི་རེད། གསུངས་པ་དེ་གའི་བརྗོད་བྱ་དེ་ལ་ཁོ་ལ་བའི་སངས་རྒྱས་ཀྱི་གསུངས་དེ་ནི་རེད་བ།

རྒྱལ་པོ་མ་སྐྱེས་དགྲ་གིས་ཕ་མ་བཙོན་ལ་བཅུག། བཙུན་མོ་འཕྲིན་ལྡན་མ་གི་བཙོན་ཁང་ནང་ལ་འགྲོ། ཕ་ལ། ཟ་རྒྱུ་རེད་བ་བལྟས་བལྟས་སྤྲད་གི་ཡོད་རེད་ཡང་ཕ་ལ་ལྟོ་སྤྲད་ཆོག་གི་མ་རེད། བཙོན་ཁང་ནང་ཟ་རྒྱུ་ཁྱེར་སྤྲད་མི་ཆོག་ཟེར། ལྟོ་ག་ཐང་སེ་བ་སོང་བ་རེད། ཨ་ནི་སྒྲོག་གདུང་ཅིག་གོན་རྒྱུ་ཡོད་རེད་དང་སྒྲོག་གདུང་ཁོག་སྟོང་ནང་ལ་རྩམ་པ་བླུགས་ནས། ཨོ་དེ་ཁྱེར་འགྲོ་ཨ་ནི་སྟོང་པ་ཅིག་དགུ་འདྲ་ལ་ལེགས་ཤིང་རྒྱས་ནི་ཡོད་རེད།

རིག་པའི་ཟས། རིག་པའི་ཟས་ཟེར་བ་དེ་རིག་པའོ་དེ་འདྲ་གི་པའི་ཟས་དཔེར་ན་མུ་གེ་བྱུང་དུས། མུ་གེ་རྐྱལ་པ་གང་ལ། རྐྱལ་པ་ནང་ལ་ཐལ་བ་བླུག། རྩམ་པ་རེད་དཱ་ཟེར་ཡར་སྣ་དག་རྒྱབ་བཞག་ཕ་མས། ལྟོགས་ཤི་ཐལ་ཕ་མ་ལྟོགས་ཤི་ཐལ་དེ་སྤུ་གུ་ཚོས་སྒྱེ་མོ་དེ་ཟ་རྒྱུ་ཡོད་རྩམ་པ་རེད་བསམ་བལྟས་བསྡད་དུས། དེ་རྩམ་པ་ཡིན་བསམ་པའི་བློ་དེ་གིས་ཤི་གི་མེད་པ་རེད། དེ་རིག་པ་ཟས་སུ་གྱུར་པ་ཡིན་ཟེར།

ཕོལ་མིག་འཇམ་བྱུག་མི་རུང་ཟེར་ཡ་དེ། འཇམ་པོ་བྱས་བྱུག་བྱུག་ཏག་ཏག་སྨན་འདྲ་བྱུག་ན་ཕན་གི་ཡོད་མ་རེད། ཁོ། བརྟོལ་དགོས་རེད་བརྟོལ། ཁྲག་བཏོན་དགོས་རེད། དེ་ན་རྒྱལ་པོ་མ་སྐྱེས་དགྲའི་བུ་ལ་ཕོལ་མིག་བྱུང་ཙང་བརྟོལ་དགོས་རེད། བརྟོལ་ཙང་ཁྲག་མང་པོ་བཏོན་ཙང་བུ་ངུ་དགོས་རེད། དེ་ན་ཨ་མ་སྐྱེས་དགྲའི་མ་གིས་དེ་འདྲའི་བརྟོལ་རྒྱུ་ཡོད་མ་རེད་དེ་བུ་གི་ཁྲག་མཐོང་ན་ངུ་བ་རེད་ན་ཚ་ཡོད་མ་རེད། ཨ་ཁྱོད་རང་ཆུང་ཆུང་གོང་ལ་ཕོལ་མིག་བྱུང་དུས། སྨན། འདི་རེད་ཁྱོད་རང་ཁ་ལ། ངུ་ན་ག་རེ་བྱེད་དགོས་རེད་ཁྱོད་རང་ཁ་ལ་བཅུག་ན་འཇིབ་ཞུགས་བྱེད་པ་རེད། ཕོལ་མིག་གི་ཁྲག་འཇིབ་ནི་འདི་ངུ་མི་འདུག་དེ་ཁྱོད་རས་ཧ་གོ་མ་རེད་པས། ཁྱོད་རང་ཆུང་ཆུང་གོང་དུ་ཕོལ་མིག་བྱུང་ནས་ཨ་ཁྱོད་རས་པ་ཕས་ཁ་ལ་འཇིབ་སོང་བས། ཨ་ངའི་པ་ཕས་དེ་འདྲ་བྱམས་པོ་རང་བྱས་ཨ་ཡོད་ནི་ངའོ། བྱས་ཡོད་རེད་ཡར་མར་དྲིས་དང། དེ་འདྲ་ཡིན་ནི་ངའི་པ་ཕ། བཙོན་ལ་བཅུག་ནས་འགྲིག་མ་རེད་ཡར་གདན་འདྲེན་ཞུ་རོགས་གྱིས། ཨ་ནི་གསོད་སེམས་ལོག་སོང་རེད་མ་ཤི་གོང་ནི། པ་ཕ་མ་ཤི་གོང་ནི་མི་གསོད་བསམ་པའི་བློ་དེ་ལོག་ན་སྲོག་གཅོད་ཡོད་མ་གཏང། སྔ་དང་མཉམ་དུ་ཤི་བ་ལ།

བསྙེན། ད་གའ། བྱ་རྒོད་ཕུང་པོ། སངས་རྒྱས་སྐུ་མདུན་དེ་གནས་མ་མེད་པར་བྱས་ནས་པའི་ས་ལ་ཐིམ། བཙོན་ཁང་ནང་ལོ་སངས་རྒྱས་སྐུ་མདུན་དེ་ཡང་ཐོན་ཡོང་བ་རེད། ཐོན་དུས་སངས་རྒྱས་ཀྱིས་གསུང་གི་འདུག་ཁྱེད་རང་ལ་ལན་བསྐུར་བྱུང། རང་གིས། བསགས་པའི་ལས་དེ། རང་གིས་བླངས་པའི་ཕུང་པོ་ལ་སྨིན་གི་རེད་ས་ལ་མི་སྨིན་རྡོ་ལ་མི་སྨིན། ཟིན་པའི་ཕུང་པོ་འབའ་ཞིག་ལ་སྨིན་པ་ཡིན་པས་བདག་གིར་གྱིས་ཞེས་གསུང་གི་འདུག་པ་ཨཱརྱ་བ་ནས་ཨ་ནས་ཨ་ཙི་སྐྱབས་སུ་མཆི་སངས་རྒྱས་ཀྱིས་ང་ལ་མི་ག་འདྲ་བོ་ལན་བྱས་བསྐུར་ཡོང་ཚུལ་བཅས་གསུངས་པས་བཙོན་ཁང་ནང་ལས་ལན་བྱས་ག་གཏོང་བ་ནང་སྐྱབས་སུ་མཆི་བསམ་སངས་རྒྱས་ལ་དགའ་ནས་དེ་འདྲའི་ཅིག་སྒང་ལ། པའི་ཡིག་པ་བདའ་དྲ་འདི་དྲ་ཆས་ལས་ཡོང་ཙང་ད་ང་གསོད་མཁན་སླེབས་བྱུང་བསམ། ཞེད་པའི་སྒང་དེ་གྲོད་ཁོག་ལྟོགས་ནི་བས་ད་ཤི་རན་གི་ཡོག་རེད་ཞེད་པའི་སྒང་ལ་ཨ་ནི་ཤི་དྲག་ཅིག་ན་ལྷ་ཡི་ལྷ་གནས་ཀྱི་སྣང་བ་ཤར། དེ་མིག་མ་བཙུམས་དབུགས་མ་ཆད་གོང་ན་ལྷ་ཡི་སྣང་བ་ཤར་རེད་སྐྱེ་བ་ལེན་ས་དེ། འདོད་པའི་ལྷ།

མཆོད་རྟེན་སྐྱ་བྷ་བྷི་ཛ་ཀེ་རིའི་ལོ་ཏོག་ནི་ལོ་བརྒྱད་དུས་སྤྱང་ལྟ་བྱེད་བཅུ་བོ་ནི་སྲ་པོ་ཡོང་པའི་ཆེད་དུ་བཅུ་བ་མ་གཏོགས་སྲོག་ཤིང་མ་རྫས་མང་ཡོད་བ་མ་རེད་ཆོས་འཁོར་བཅུ་གསུམ་ནང་ལོག་རྫས་མ་གཏོགས་སྲབ་བུམ་པའི་ནང་ལོ་མང་ཡོད་བ་མ་རེད། ཨེ་ཡོད་པའི་ཨོང་ཏོག་ལྟར་ན་ཕ་རལ་གྲི་གི་མ་བསད་པ་ལ་ཕ་བསད་པའི་རལ་གྲི་གང་ཡོད་རེད། ཨ་རྒྱ་མོ་མ་གཅིག་འདྲ་གི་ཕ་མ་བསད་པ་ཡིན་ཙང་མཚམས་མེད་མ་བྱུང་བ་རེད། མཚམས་མེད་མ་བྱུང་ཙང་ཚེ་སྟོད་དགྲ་བཅོམ་ཐོབ་པ་རེད།

ཟག་མེད་ཡེ་ཤེས་ཀྱི་སྡེ་ཚན་ཉི་ཤུ་རྩ་གཅིག་ཡོད་པ་རེད། སངས་རྒྱས་ཀྱི་དེ་འདྲ་གི་དོན་མཛད་པ་ལ་སེམས་ཅན་གཅིག་གི་དོན་ཨང་མཛད་སེམས་ཅན་བརྒྱ་གི་དོན་ཨང་མཛད་ལ་སྐུ་མཉེལ་ཡ་ཡོད་མ་རེད། འབད་རྩོལ་ཡོད་མ་རེད་འབད་མེད་ལྷུན་གྲུབ་རེད་སངས་རྒྱས་ཀྱི་མཛད་པ། ཨ་མ་སྐྱེས་དགྲ་གིས་ཕ་དེ་བསད་ཙང་ཕ་བཀའ་དྲིན་ཆེན་པོ་ཡིན་པ་ཡ་གཞན་བརྗོད་པ་ཅན་ད་ལྟ་ཆག་སྒོ་ང་ཕ་བསད་མཁན་གྱི་རྒྱལ་པོ།

དེ་བཞིན་གཤེགས་པའི་ཁ་ཡང་མ་དེའི་རྩ་ནས་འཆི་གི་མ་རེད་ཁྱོད་རང་སྒྲུབ་ཤུགས་ལ་ཨུ་ཚུགས་ཐག་ལ་བཅད་ཨ་ནི་ཁྱིམ་པ་རེད། ད་དུས་ལ་བབ་དགོས་དང་ཐུགས་རྗེ་དང་གདུལ་བྱའི་ཐུགས་སྨིན་པས་སུ་ན་སྨིན་པ་དུས་ལ་བབ་དགོས་འཛོམས་དགོས་རེད་དེ། དུས་ལ་བབ་ན་སངས་རྒྱས་ཀྱིས་བཞག་གི་མ་རེད་ཆུ་ཚོད་གཅིག་བཞག་གི་མ་རེད། དེ་ནའང་རྒྱུ་མ་བྱེད་དུས་འདྲ་པོ་ཅིག་ལ་བབ་ཡོང་དུས་ཡང་སངས་རྒྱས་དགོས་ནི་བཅའ་རེ་རེད། སངས་རྒྱས་ཀྱི་རྒྱལ་པོ་ཆེན་པོ་བྱོན་པ་ལས་གསུང་བ་རེད་བྱ་བས་གནང་བྱས་པ་རེད།

ངས་པགས་པ་ལ་གཟིགས་ཀྱི་ཡོད་མ་རེད་མཐོ་དམན་མ་རིག་པ་དང། བདག་འཛིན་མགོ་བོ་ལ་གཟིགས་ཀྱི་ཡོད་རེད་བསམ། ཕ་དེ་དེ་རེད་ཤག་བསམ། ད་དེ་སྐྱོང་མོ་དགོས་ཡོད་རེད། ཡུལ་འཁོར་འཁོར་སྐྱོང་བྱ་སྟེ་དབང་པོ་སྒང་དང་དབང་ཡུལ་དང། འོ་དེ། དེ་འདྲ་གི་པས་ད། པས། དེ་འདྲ་ལ་བདེན་པ་མི་འཛིན་པ་ཞིག་དགོས་ཀྱི་ཡོད་ཡིན་པ་འདྲ། རྩ་བ་དེ་པས། བདེན་འཛིན་དེ་ཧ་གོ། དེ་བདེན་པ། མེད་ཡག་དེ། ནི། བདག་མེད། རང། རང་ཉིད་བདག་མེད་དུ་གོ། དེ་བསྒོམ། བསྒོམ་ནས་དགྲ་བཅོམ་ཐོབ།

བའི་མི་ལ་སྟོན་མི་ལོ་ཡག་གི་བའི་མི་ནི་ལ་བའི་ཟི་གསང་དགོས་ཡག་འདྲ་པོ་རྩ་བ་ཉིད་ནས་ཡོད་མ་རེད་བ་དེ་སི་རེད་དེ་ལ་ཡང་རྣམ་པ་གསུམ་ཡོད་རེད་གསང་བ་མེད་པ་རྣམ་པ་གསུམ། བསྙེལ་བ་མི་མངའ་བའི་ཆོས་ཉིད་སི་གཅིག་ཡོད་རེད་བའི་ཐུགས་བསྙེལ་རྒྱུ་མེད་མཁན་བརྗེད་ཡག་མེད་མཁན་བསྙེལ་བ་མི་མངའ་བའི་ཆོས་ཉིད་བག་ཆགས་ཡང་དག་བཅོམ་པ་སི་བག་ཆགས་ཡང་དག་པར་བཅོམ་པ་སངས་རྒྱས་ཀྱི་ཐུགས་རྒྱུད་ལ་བག་ཆགས་ཡོད་བ་མ་རེད་ད་ལྟའི་ཡིག་ཆ་ཚུལ་ལ་རྟོག་བ་སི་གི་ཡང་རྩོད་གཞི་གཅིག་ཡོད་རེད་སྐྱེ་ལ་ཐུགས་རྗེ་ཆེན་པོ་ཉིད་སི་རེད།

ད་ལྟ་ཡག་པོ་ཅིག་དྲན་ན་ཨ་སུ་སུ་གི་བས་པའི་བག་ཡོད་བསྟན་པ་ལ་ཕན་གི་ཡོག་རེད་ཨ་ཨོ་ངས་ད་རི་ལས་ཁ་ནི་རི་ཆེ་གང་སངས་རྒྱས་ཀྱི་རིགས་བཞུགས་ཡོག་རེད་བ་ས་ཆེན་བཞུགས་ཡོག་རེད་བསམ་དེ་འདྲའི་དྲན་ནས་མཁྱེན་ཡོང་གི་རེད་ད་དེ་འདྲ་གི་མཁྱེན་པ་ཡོག་རེད་བརྩེ་བ་མེད་ན་མཁྱེན་བསྡད་པ་མ་གཏོགས་ང་རང་ཚོ་ལ་ཐུགས་རྗེ་མཛད་གི་མ་རེད་བ་ཨ་ཐུགས་རྗེ་ནི་ད་གིན་བཤད་པ་ནང་བཞིན་ཅིག་ཡོག་རེད་ད་ཐུགས་མཁྱེན་པ་ནི་དེ་འདྲ་ཅིག་རེད་བརྩེ་བ་ནི་ཡོད། ད་ཐབས་ལ་ནི་མཁས་པ་ད་ཐབས་མེད་ན་དེ་ག་རེད་བྱེད་ཡ་ཡོད་མ་གཏོགས་ཐབས་མེད་ན་སོ་སོ་མ་བྱུང་བ་རེད། བྲག་ཁུང་ཁ་བྱང་བསྟན་ནང་ལ་ཉི་མ་འོད་ཟེར་བའི་ཕོག་དུས་ཡོད་མ་རེད། ཉི་མ་ནང་ནའང་ཕྱོགས་རིས་མེད་པ་ཤར་ཡོང་བ་རེད། བྲག་ཕུག་ཁ་བྱང་སློག་ཏུ་མེད་ན་འོད་ཕོག་གི་ཡོད་མ་རེད། དེ་འོད་མི་ཕོག་ཡ་དེ་ཉི་མའི་སྐྱོན་མ་རེད་བྲག་ཕུག་གི་སྐྱོན་རེད། ཁོ་ཁ་ཚུར་སློག་ཏུ་ཡོད་ན་ཕོག་གི་རེད། དེ་ཡིན་ཙང་ད་ཐབས་མེད་ན་རང་རང་སོ་སོའི་སྐྱོན་རེད་སངས་རྒྱས་ཀྱི་སྐྱོན་མ་རེད།

ད་མཐུ་ནི་ཤིན་ཏུ་ནི་ཆེན་པོ། མཐུ་ལ་ཆ་བཞག་ན་སངས་རྒྱས་ཀྱི་མཐུ་དང་སྟོབས་གྲུབ་བདེ་བའི་སྐུ་གསུང་ཐུགས་སྒྲིབ་པ་དག་སྦྱངས་པས་སྐུ་ཡི་བ་སྤུའི་ཁུང་བུ་རེ་རེར་གྱི་འོད་ཟེར་གྱིས་ཡངས་པའི་འོད་ཟེར་རེ་རེ་སྤྲོས་ནས་སེམས་ཅན་གྲངས་མེད་པ་དཔག་ཏུ་མེད་པ་འཇིག་རྟེན་གྱི་ཁམས་བྱེ་བ་བརྒྱ་ཕྲག་སྟོང་ཕྲག་ཁྲི་ཕྲག་ཡིན་ངེས་པས་པའི་ཆེ་རུ་མི་འགྲོ་ཆུང་རུ་མི་འགྲོ་འོད་ཟེར་ཁུང་བུ་གཅིག་གི་ནང་དུ་ཆུད་པར་བྱས་ནས་སྐད་ཅིག་སྐད་ཅིག་ལ་སྟོན་ཐུབ་ཡོད།

སེམས་ཅན་ཐམས་ཅད་སངས་རྒྱས་ཐོབ་སོང་ན་སེམས་ཅན་ཚོས་ཕན་ཚུན་ཆགས་སྡང་བྱེད་རེས་བྱེད་ས་ཡོད་མ་རེད་བ། ཨོ་དེ་ཀྱེ། ད་འདི་རྗེས་དཀོན་སོགས་གཟུང་འཛིན་གྱི་རྣམ་རྣམ་རྟོག་གིས་མི་བསྐྱོད་པའི་བཏང་སྙོམས་ལ་གནས་པར་བྱའོ་གསུང་བ་དེ་རེད། བཏང་སྙོམས་ཆེན་མོ་དེ། སེམས་ཅན་ཐམས་ཅད་གཟུང་འཛིན་གྱི་རྣམ་རྟོག་གིས་བསྐྱོད་ནས། གཟུང་བ་དང། འཛིན་པ་གཉིས་བསྐྱེད་པ་རེད།

མ་གྱུར་སེམས་ཅན་ཐམས་ཅད་སྐྱེ་བོ་ནི་མ་ཞུགས། དཀོན་མཆོག་གསུམ་ལ་བརྟེན་པའི་སྡིག་པ། མདོར་ན་སེམས་ཅན་ཐམས་ཅད་ཐོག་མེད་ནས་བསགས་པའི་སྡིག་སྒྲིབ་ཐམས་ཅད་སྦྱངས་ཤིང་དག་སྟེ།